གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉེར་དྲུག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་བདུན་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་ལ་ཟུར་དུ་དངུལ་སྒོར་ཡོད་པ་དེ་ལོ་རྒྱུས་ཐོག་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་བོ་མཚོན་བཞིན་ཡོད་ཅེས།

ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན་བོད་ལ་ཟུར་དུ་དངུལ་སྒོར་ཡོད་པ་དེ་ལོ་རྒྱུས་ཐོག་བོད་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པ་གསལ་བོ་མཚོན་བཞིན་ཡོད་ཅེས། བོད་དངུལ་འགྲེམས་སྟོན་གྱི་ས་ལ་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་གདའ། དེའང་ང་ཚོའི་གསར་འགོད་པ་བློ་བེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་བོད་མིའི་སྒྲིག་འཛུགས་བོད་ཀྱི་འགྲེམས་སྟོན་ཚན་པ་ནས་གོ་སྒྲིག་གནང་སྟེ་བོད་གཞུང་དགའ་ལྡན་ཕོ་བྲང་གི་སྐབས་སུ་བོད་ནང་རྒྱ་ཁྱབ་ཏུ་བེད་སྤྱོད་གཏོང་བཞིན་པའི་བོད་དངུལ་སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་དཔར་བྱས་པའི་གསེར་དངུལ་ཟངས་གསུམ་གྱི་ཊམ་ཀ་དང་རྗེས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་ལོ་ནས་གསར་དར་གྱི་ཤོག་ལོར་སྣ་ཚོགས་བཅས་བསྡུ་རུབ་གནང་བ་ཁག་སྤྱི་ཟླ་དང་པོའི་ཚེས་དྲུག་ཉིན་བཞུགས་སྒར་བོད་ཀྱི་འགྲེམས་སྟོན་ཁང་དུ་འགྲེམས་སྟོན་ཞིག་གནང་ཡོད་པ་དེ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་ཡོད་པ་དང་བོད་ཀྱི་འགྲེམས་སྟོན་ཁང་གི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས་ཊམ་ཀ་དང་ཤོག་དངུལ་དེ་ཚོ་རྒྱ་གར་ནང་གི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་བལ་ཡུལ་གྱི་གཞིས་ཆགས་ཁག་དེ་བཞིན་ཕྱི་རྒྱལ་གྱི་བོད་མི་མང་པོ་ཞིག་གིས་འགྲེམས་སྟོན་ལ་ཕུལ་བཞག་པ་རྣམས་བསྡུ་རུབ་གནང་བའི་སྐོར་འགྲེལ་བརྗོད་གནང་གདའ།
ད་ལྟ་ཅིག་ང་ཚོ་འགྲེམས་སྟོན་གསར་སྤེལ་གྱི་ལས་གཞི་སྐབས་སུ་ང་ཚོ་ཅིག་གི་བོད་ད་ལྟ་རྒྱ་གར་ཡོད་པའི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་ཨ་ནི་བལ་ཡུལ་གྱི་གཞིས་ཆགས་ཨ་ནི་དེ་འདྲ་དེ་དེ་བཞིན་ད་ལྟ་ཕྱི་རྒྱལ་ཅིག་གི་ཡུལ་གྲུ་ཁག་མང་པོ་ཅིག་ལ་ང་ཚོ་ཅིག་གི་ག་རེ་ཟེར་དགོས་རེད་ཅ་དངོས་བསྡུ་རུབ་བྱེད་བྱེད་དུས་ཨ་ནི་ཕལ་ཅིག་གི་དངུལ་དང་ཨ་ནི་ཅིག་ང་ཚོའི་བོད་ཀྱི་ཤོག་དངུལ་དེ་འདྲ་ཅིག་མང་པོ་ཅིག་ཕུལ་བསྡད་དུས་ཨ་ནི་འདིས་ང་ཚོ་ཀྱི། སྤྱི་ལོ་དུས་རབས་བཅོ་བརྒྱད་པ་ནས་བོད་ཀྱི་ཊམ་ཀ་དང་ཤོག་ལོར་དཔར་བརྒྱབ་པ་ཁག་ནི་འབྲས་སྤུངས་དང་སེ་ར་དོག་བདེ། གྲྭ་བཞི། དོ་དགུ། འདོད་དཔལ། ལྷ་ས་གྲོང་སྡེ། མེ་ཏོག། གསེར་ཊམ་ལས་ཁུངས་ཀོང་པོ་རྒྱ་མདའ་དྭགས་པོ་དང་གྲོ་མོ་བཅས་སུ་བཟོ་ལས་ཁུངས་བཙུགས་ཡོད་པ་མ་ཚད་བོད་ཀྱི་ཊམ་ཀ་ལའང་ཊམ་ཀ་ལྔ་དང། བཅུ། ལྔ་བཅུ། ཉེར་ལྔ་སོགས་ཡོད་པ་དང་མཚུངས། རྒྱལ་མཆོག་བཅུ་གསུམ་པ་ཆེན་པོའི། རིང། གསར་བསྐྲུན་གྱི་ཤོག་ལོར་ལའང་ཤོག་ལོར། སྲང་བརྒྱ་དང་སྲང་བཅུ་སྲང་ཉེར་ལྔ་སྲང་ལྔ་སོགས་རིགས་འདྲ་མིན་མཐོང་ཡོད་ཅིང། ས་རཱ་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་དང་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་གཙང་ཕྲུག་སྟོབས་ལགས་ནས་བོད་ལ་ཟུར་དུ་དངུལ་སྒོར་ཡོད་པ་དེས་ལོ་རྒྱུས་ཐོག་བོད་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་གསལ་བོ་མཚོན་བཞིན་ཡོད་ཅེས་འགྲེལ་བརྗོད་གནང་གདའ། བོད་ཀྱི་རང་བཙན་ཐོག་ལ་ག་འདྲ་ཞིག་མཚོན་གྱི་ཡོད་རེད་ཟེར་ན་ད་སྐོར་གནས་སྟངས་གཉིས་རེད་གཅིག་ནས་བོད་པའི་དཔལ་འབྱོར་གྱི་གནས་བབ་ཟེར་ན་འདྲ་དེ་ག་དུས་དང་མཐུན་པའི་འགྱུར་བ་འགྲོ་བའི

ཨ་ནི་ག་ས་ན། ཕྱིའི་རྒྱལ་ཁབ་གང་གི་ངོས་པེ་ཤ་བེད་སྤྱོད་མ་གནང་སོ་སོ་རང་གི་པེ་ཤ་ཡོད་པ་དེ། འདིས་ཀྱིས་བོད་པའི་པེ་ཤ་དེ་ལ་བོད་པས་ཀྱིས་སོ་སོས་བོད་དེ་སེར་ཉར་གོ་ཕྱིས་ཁུར་བ་མཛའ། ཨོ་དེ་དེ་ཕྱིས་དུས་ཀོ་སུ། དེ་ཡི་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་གསལ་པོ་ཞིག་མཚོན་གྱི་ཡོད་པ། སྤྱིར་བཏང་བོད་བཙན་པོའི་རྒྱལ་རབས་ཀྱི་སྐབས་ནས་བཟུང་སྟེ་བོད་མི་ཚོས་འགྲོན་བུ་བེད་སྤྱོད་ཀྱི་ཚོང་ལས་བརྗེ་སྒྱུར་གྱི་ལམ་སྲོལ་དར་བ་ན་ཕྱིས་སུ་བོད་གཞུང་དགའ་ལྡན་ཕབ་སྒྲོན་གྱི་སྐབས་སུ་མགོ་གཏུགས་བེ་ཡོལ་གྱི་བཀྲམ་ཁ་བོ་ནོ་བེ་ཆོས་དུང་སུས་དར་བ་སྟེ་བེ་ཡོལ་ནོ། རྒྱལ་རབས་མཇུག་བར་དུང་བཀྲམ་ཁ་ལ་ལྷད་བཅུག་པ་སུ་ཅི་བཀའ་འབྱུང་བཟུང་བ་ནས་བཟུང་སྟེ་སྤྱི་ལོའི་དུས་རབས་བཅོ་བརྒྱད་པའི་ནང་རྒྱལ་བོ་ཀོམ་ཁྲན་རྗེ་པི་ཀུ་རེང་ཐེ་ལ་སྤྱི་ལོ་གཅིག་སྟོང་དགུ་བདུན་བརྒྱ་དགུ་བཅུ་གོག་ཙེག་ལོ་ལ་ཀོང་པོ་ཁུལ་དུ་བོད་ཊམ་གསར་བཟོ་བྱས་པ་འགྲེམ་སྤེལ་གནང་ནས། བོད་གཞུང་དགའ་ལྡན་ཕོ་བྲང་གི་དུས་སྐབས་རིམ་ཅན་དུ་བོད་ཀྱི་ཊམ་ཀ་གསར་དུ་དཔར་བཏབ་པ་མ་ཚད་རྩིས་དཔོན་ཞྭ་སྒབ་པ་ལགས་ཀྱི་སྲིད་དོན་རྒྱལ་རབས་སུ་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་གི་རིང་ལ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་ལོ་ལ་བོད་གཞུང་གི་ཤོག་ལོར་གསར་དུ་དཔར་བཏབ་པ་དང་རྗེས་སུ་རྒྱ་གར་ཀ་ལི་ཀ་ཏར་འཕྲུལ་འཁོར་ཐོག་ཤོག་དངུལ་ཚོན་ཁྲ

ཚུགས་པ། ཆབ་སྲིད་དབུ་བརྙེས་ཀྱི་ལོ་གཅིག་སྟོང་དྲུག་བརྒྱ་བདུན་བཅུ་དོན་བདུན་རབ་བྱུང་བཅུ་དྲུག་པའི་ཤོག་དངུལ་འཁོད་པ་བཏོན་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་ལོ་ལ་འགྲེམ་གཏོང་གནང་བ་ཞེས་འཁོད་ཡོད་པ་བཞིན་དེ་ནས་རིམ་པས་ཤོག་དངུལ་རིགས་འདྲ་མིན་འགྲེམ་སྤེལ་རིམ་པ་གནང་བ་ཁག་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བོད་ས་རྒྱ་ནག་གི་བཙན་འཛུལ་ཡོངས་སུ་མ་ཤོར་བའི་བར་དུ་བེད་སྤྱོད་གཏོང་སྲོལ་བྱུང་ཡོད་པ་རེད།

ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་གར་གྱི་ཉི་མ་དང་འབྲེལ་བའི་མྱུལ་ཞིབ་ཀྱི་བར་སྣང་གི་མཁའ་འགྲུལ་དེ་ཟླ་བ་བཞི་རིང་དུ་འགྲུལ་བཞུད་ཀྱི་རྗེས་སུ་ཁ་རྩང་གཟའ་སྤེན་པའི་ཉིན་ཉི་མའི་འཁོར་ལམ་དུ་བརྒྱུད་ཡོད་པ་དེ་ནི་འཛམ་གླིང་ནང་གི་མི་འབོར་མང་ཤོས་ཅན་གྱི་རྒྱལ་ཁབ་རྒྱ་གར་གྱི་བར་སྣང་གི་མྱུལ་ཞིབ་ཀྱི་མངོན་འདོད་དེ་ལ་ལམ་ལྷོངས་བྱུང་བའི་གནས་ཚུལ་ཁག་གསར་ཤོས་དེ་ཡིན་པའི་གནས་ཚུལ་སྤེལ་གདའ། རྒྱ་གར་གྱིས་ཉི་མའི་མྱུལ་ཞིབ་ཀྱི་ཆེད་གཉེར་གྱི་ལས་འཆར་དེའི་མིང་ལ The Aditya List ཟེར་ནས་མིང་བཏགས་ཡོད་པ་དེ་ནི་རྒྱ་གར་གྱི་ཧིན་རྡུ་ཆོས་ལུགས་ཀྱི་ཉི་མའི་ལྷ་ཡི་མཚན་དེ་བཏགས་ཡོད་པས་ཉི་མའི་མྱུལ་ཞིབ་ཀྱི་མཁའ་འགྲུལ་དེ་སྔ་ལོ་སྤྱི་ཟླ་དགུ་བའི་ནང་མངགས་གཏོང་མཛད་དེ་ཉི་མའི་ཚད་འཇལ་བ་དང་ཉི་མའི་ཕྱི་ཡི་ཆགས་རིམ་གྱི་རིམ་པ་བཅས་ཀྱི་སྐོར་རྟོག་ཞིབ་བྱེད་པའི་ཆེད་དུ་ལག་ཆ་ཁག་མཉམ་དུ་ཁྱེར་ཡོད་པ་དང་རྒྱ་གར་གྱི་ཉི་མའི་མྱུལ་ཞིབ་དེ་བཞིན་འཛམ་གླིང་གི་ས་གཞི་ནས་ཀི་ལོ་མི་ཀྲར་ས་ཡ་གཅིག་དང་ཕྱེད་ཀ་འགྲོ་ཚར་བའི་རྗེས་སུ་ཉི་མའི་འཁོར་ལམ་དུ་འཇུག་ཡོད་པ་རེད་གདའ། ཡང་གནས་ཚུལ་དེའི་སྐོར་རྒྱ་གར་གྱི་ཚན་རིག་དང་འཕྲུལ་རིག་བློན་ཆེན་ཇི་ཏེན་དྲ་སིང་མཆོག་གིས་སྤྱི་ཚོགས་དྲ་ལམ་དུ

ཡང་ཨ་རིའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཱེ་ཀེལ་མེག་ཀོལ་མཆོག་གིས་ཐར་མོ་ཕི་ཤར་གྱིས་བོད་ནང་རིགས་རྫས་བསྡུ་ལེན་གྱི་ཡོ་ཆས་ཚོང་སྒྱུར་བྱས་པའི་ཐག་གཅོད་ཐད་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ནས་དགོངས་ཚུལ་གསུངས་པའི་ནང་དུས་ནས་དུས་སུ་རྒྱ་ནག་དམར་ཤོག་ཚོགས་པའི་རིགས་རྫས་བསྡུ་ལེན་གྱི་ཡོ་ཆས་དང་འཕྲུལ་རིག་སྣ་ཚོགས་བེད་སྤྱོད་བྱས་ཏེ་ཞིབ་བཤེར་དང་མགོ་གནོན་བྱེད་རྒྱུ། དམར་ཤོག་ཚོགས་པ་ལ་མོས་མཐུན་མི་བྱེད་མི་གི་མི་སྣ་དམིགས་འབེན་དུ་བཅུག་སྟེ་ངོ་བོ་དབྱེ་འབྱེད་བྱེད་བཞིན་པ་མཐོང་རྒྱུ་ཡོད་ཅིང་ཐར་མོ་ཕི་ཤར་གྱི་ཡོ་ཆས་འདི་དག་རྒྱ་ནག་ལ་ཚོང་སྒྱུར་བྱེད་རྒྱུར་བཀག་འགོག་བྱས་པ་འདི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་ཡིན་ཞིང་ཚོང་འབྲེལ་སྡེ་ཚན་ཁག་གཞན་ཚོས་ཀྱང་གཅིག་མཚུངས་ལག་བསྟར་བྱ་དགོས་པ་རེད་ཅེས་འགྲེལ་བརྗོད་གནང་གདའ། ཁོང་གིས་ད་དུང་ཨ་རིའི་ཚོང་འབྲེལ་སྒྲིག་འཛུགས་ཚོས་མི་མང་གི་མགོ་གནོན་བྱེད་པའི་རྒྱ་ནག་དམར་ཤོག་ཚོགས་པའི་ལས་དོན་ལ་རམ་འདེགས་བྱེད་རྒྱུ་མེད་པ་གསུངས་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ལས་རིམ་ཁག་རེད་དེ་ནི་དེ་རིང་གསར་འགྱུར་ཕྱོགས་བསྡུས་དེ

ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་གསར་ཚེས་ལ་འཚམས་འདྲི་གནང་བ་དང་ཆབས་ཅིག ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་ཐུགས་དགོངས་མཐའ་དག་ལྷུན་གྱིས་འགྲུབ་པ་དང་བོད་གངས་ཅན་ལྗོངས་ལ་སླར་ཡང་བདེ་སྐྱིད་ཀྱི་ཉི་མ་ཤར་བའི་གི་སྨོན་ལམ་བཀོད་ཡོད་པ་རེད། དེ་ཡང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ལོ་ཉིས་སྟོང་ཉེར་བཞིའི་ལོ་གསར་པ་དེ་ཡི་ནང་ལ་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གི་ཐུགས་ཀྱི་དགོངས་གཞི་མཐའ་དག་ལྷུན་གྱིས་འགྲུབ་པ་དང་བོད་གངས་ཅན་ལྗོངས་དང་འཛམ་གླིང་གི་ནང་ལ་ཞི་བདེ་དང་བདེ་སྐྱིད་ཀྱི་ཉི་མ་ཤར་བའི་གི་སྨོན་འདུན་དང་འགྲོ་བ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་ཐོག་ནས་འཆམ་མཐུན་ཡོང་རྒྱུར་གྲོས་མོལ་གྱི་ལམ་ནས་དཀའ་རྙོག་སེལ་ཐབས་ཡོང་བའི་གི་སྨོན་འདུན་དང་གནས་མཆོག་རྡོ་རྗེ་གདན་ནས་འཚམས་འདྲི་འགོད་ཀྱི་ཡོད་ཅེས་སོགས་གསུངས་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བོད་ཀྱི་ནག་ཆུ་ས་ཁུལ་དུ་འཛམ་གླིང་གི་སྟེང་ལ་ཆེས་མཐོ་ཤོས་ཀྱི་རླུང་ཤུགས་གློག་འདོན་ས་ཚིགས་བཟོ་སྐྲུན་བྱས་ཏེ། གློག་འདོན་མཁོ་སྤྲོད་བྱེད་འགོ་བཙུགས་པའི་གནས་ཚུལ་རྒྱ་ནག་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་གྱི་ནང་གནས་ཚུལ་སྤེལ་བའི་ནང། རྒྱ་ནག་གཞུང་གིས་བོད་ཀྱི་ནག་ཆུ་ས་ཁུལ་གྱི་རྒྱ་མཚོ་ཡི་ངོས་ལས་མཐོ་ཚད་རྨིད་ཀྲར། མཐོ་ཚད་མི་ཀྲར་བཞི་སྟོང་དྲུག་བརྒྱ་ལྔ་བཅུ་ཡོད་པའི་གི་ས་གནས་སུ།

ཨ་མི་རི་ཀ་ཡི་ཐེ་མོ་ཕི་ཧྲི་ཚན་རིག་ཁེ་གཉེར་ལས་ཁུངས་ཀྱིས་ཨ་རིའི་ཐེ་མོ་ཕི་ཧྲི་ཚན་རིག་ཁེ་གཉེར་ལས་ཁུངས་ཀྱིས་བོད་ནང་ལ་རིགས་རྫས DNA བརྟག་དཔྱད་ཀྱི་ཡོ་ཆས་ཚོང་སྒྱུར་བྱེད་རྒྱུ་མིན་པའི་གི་ཐག་གཅོད་བྱས་པ་དེ་ལ་དགའ་བསུ་གནང་ཡོད་འདུག། བོད་མི་སྒྲིག་འཛུགས་ཙམ་མ་ཡིན་པར་གི་ཨ་རིའི་ཚོགས་པ་མང་པོ་ཞེ་ཅིག་གིས་དེ་ག་ལས་འགུལ་སྤེལ་བྱེད་ཆེད་ད་རིང་དེ་ལྟར་ད་ལྟ་ཁོང་ཚོ་གི་བོད་ནང་ལ་རིགས་རྫས་ཀྱི་ཡོ་ཆས་དེ་ཚོ་ཚོང་གི་མེད་ཟེར་བྱས་གསུངས་པ་དེ་ལ་ཨ་ནི་ཡག་པོ་ཞིག་བྱུང་རེད་བསམ་གི།

ཁྱབ་ཁོངས་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་རྒན་རྣམས་ཕེབས་ཡོད་པ་དང། དམིགས་བསལ་སྐུ་མགྲོན་ཤེས་རིག་དྲུང་ཆེས་ཚོགས་འདུར་གྲོས་བསྡུར་ལྷུག་པོ་གནང་རྒྱུ་གལ་ཆེན་པོ་ཡིན་པའི་སྐོར་དང་ལྷག་དོན་སློབ་ཕྲུག་རྣམས་ཀྱིས་བོད་ཀྱི་བསྟན་པ་ཆབ་སྲིད་ལ་ཞབས་འདེགས་སྒྲུབ་མཁན་ཞིག་གསོ་སྐྱོང་གནང་དགོས་པའི་སྐོར་སོགས་གཏམ་བཤད་གནང་གདའ། ཡང་སྐབས་དེ་ལ་སྐུ་མགྲོན་གཙོ་བོ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཚོགས་འདུ་ལ་ཕེབས་པའི་སློབ་གྲྭའི་སློབ་སྤྱི་དང་དགེ་རྒན་ཚོས་ཚོགས་འདུའི་གྲོས་ཆོད་ཀྱི་ནང་དོན་རྣམས་སོ་སོའི་སློབ་གྲྭའི་ནང་ལག་བསྟར་གནང་རྒྱུ་གལ་ཆེན་པོ་ཡིན་པ་དང་སློབ་གྲྭའི་འབྲེལ་ཡོད་སློབ་སྤྱི་དང་དགེ་རྒན་ལས་བྱེད་ཕན་ཚུན་དབར་མཐུན་ལམ་གྱི་ཁོར་ཡུག་བསྐྲུན་དགོས་པ་གལ་ཆེ་ཡིན་པའི་སྐོར་སོགས་གསུངས། སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་བཅུ་དྲུག་པའི་ཐོག་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་རྒན་སུམ་ཅུ་མཉམ་ཞུགས་གནང་ཡོད་པ་ལྟར་ཚོགས་འདུའི་ཐོག་སྔ་ལོའི་འགན་འཛིན་ཚོགས་འདུའི་གྲོས་ཆོད་ཁག་ལ་དཔྱད་ཞིབ་དང་སློབ་མའི་ཤེས་ཡོན་ཡར་རྒྱས་གཏོང་ཚུལ་བཅས་ཐབས་ལམ་གསར་གཏོད་དང་དཀའ་ངལ་ཅི་ཡོད་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་སློབ་གཞི་ལག་བསྟར་གནང་ཚུལ་དང་ཡིག་རྒྱུགས་ཚགས་ཚུད་གཏོང་ཚུལ་སོགས་གྲོས་གཞི་དྲུག་གི་ཐོག་ལ་གྲོས་བསྡུར་གནང་ཡོད་པ་རེད་ད། ཡང་ཉེ་ཆར་འདས་གྲོངས་སོང་བའི་བོད་ཀྱི་གླུ་གཞས་སྒྱུ་རྩལ་བ་གངས་ལྗོངས་ལགས་དང་རྡུང་ལེན་པ་གྲགས་ཅན་བདུད་བྷེ་སོགས་ཀྱིས་བོད་ཀྱི་སྤྱི་ཚོགས་ནང་སྒྱུ་རྩལ་གྱི་ཐད་ནས་ཤུགས་རྐྱེན་ཤུགས་ཆེ་སྤྲད་ཡོད་པ་རེད་ད། དེའང་ཉེ་ཆར་སྤྱི་ཟླ་དང་པོའི་ཚེས་གཉིས་ཉིན་བོད་ཀྱི་གླུ་གཞས་སྒྱུ་རྩལ་བ་གྲགས་ཅན་གངས་ལྗོངས་ལགས་སྙུང་གཞིའི་རྐྱེན་པས་འདས་གྲོངས་སུ་ཕྱིན་པའི་གནས་ཚུལ་ཐོན་ཡོད་པ་དང། གླུ་གཞས་སྒྱུ་རྩལ་བ་གངས་ལྗོངས་ལགས་ཉེ་ཆར་འདས་གྲོངས་སོང་བ་ལ་བོད་ཕྱི་ནང་གཉིས་ཀྱི་སྤྱི་ཚོགས་དྲ་ལམ་ཁག་ཏུ་ཁོང་ལ་གདུང་སེམས་མཉམ་སྐྱེད་དང་མྱ་ངན་སོགས་མཛད་མི་མང་པོ་ཞིག་བྱུང་ཡོད་པ་དང་གངས་ལྗོངས་ལགས་ཀྱི་དགེ་རྒན་གཙོ་བོ་རྡུང་ལེན་མཁན་བདུད་བྷེ་ལགས་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ལ་འདས་གྲོངས་སུ་ཕེབས་ཡོད་པ་རེད་ད། ད་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་ནས་བཅུ་གསུམ་བར་རྡ་རམ་ས་ལར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་སྩལ་གནང་མཛད་པར་ཚན་པ་བརྒྱད་པའི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པར་གསན་རོགས། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཅིག་ནས་བཅུ་གསུམ་གྱི་བར་རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་བླ་མ་མཆོད་པའི་བཀའ་ཁྲིད་མཛད་འདུག་པའི་ཚན་པ་བརྒྱད་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བོད་མི་ཆོས་ལུགས་ལ་དོ་སྣང་ཅུང་ཙམ་ཡོད་མཁན་ཞིག་ཡིན་ན། མན་ངག་ཅེས་པའི་ཐ་སྙད་འདི་གོ་མྱོང་ཡོད་ངེས་ཡིན་པ་གང་ཞིག་ལ། ཐ་སྙད་འདི་ལ་གོ་བ་ལེན་སྟངས་ཀྱི་ཐད་ལ་མི་འདྲ་བའི་ཁྱད་པར་མང་པོ་ཞིག་ཡོང་གི་ཡོད་པ་སྟེ། དཔེར་ན་མི་མང་པོ་ཞིག་གིས་མན་ངག་ཅེས་པ་འདི་རྒྱལ་བའི་བཀའ་འགྱུར་རོ་ཅོག་དང་དེ་དག་གི་དགོངས་འགྲེལ་གྱི་བསྟན་བཅོས་རྣམས་ལ་བསྟན་འགྱུར་དུ་བཏགས་པ་བཅས་ཆོས་གཞུང་གི་དཔེ་ཆ་དེ་དག་ཏུ་བཀོད་མེད་པའི་སྒྱུ་འཕྲུལ་ལྟ་བུའི་དམིགས་བསལ་བ་ཞིག་ཏུ་འདོད་ཀྱི་ཡོད་ཅིང། དེ་འདྲའི་དམིགས་བསལ་གྱི་གདམས་པ་ཡོད་མཁན་ནི་ཆེས་ཉུང་ངུ་ལས་མེད་ཀྱང། དེ་དག་བཙལ་ནས་མན་ངག་ཐོབ་པ་ཡིན་ན། རང་ཉིད་ཚེ་རིང་བོར་སྡོད་པ་དང་ནད་མེད་པ། སྐྱེ་བ་ཕྱི་མ་རྣམས་སུ་ལྷ་ཡུལ་དང། བདེ་བ་ཅན་གྱི་ཞིང་ཁམས་སོགས་སུ་སྐྱེས་ནས། དཀའ་སྡུག་མེད་པའི་བདེ་སྐྱིད་དང་ལྡན་པའི་འཚོ་བར་རོལ་མྱོང་བྱ་ཐུབ་པ་ཞིག་ལ་གོ་བ་ལེན་བཞིན་ཡོད་པ་དེ་ཡིན། རྒྱུ་མཚན་དེ་འདྲའི་དབང་གིས། བོད་ཀྱི་ཆོས་ལ་དོ་སྣང་བྱེད་མཁན་མང་པོ་ཞིག་དང། རྒྱ་ནག་དང། ཕྱི་གླིང་གི་བོད་བརྒྱུད་ནང་བསྟན་ལ་དོ་སྣང་དང་རེ་བ་བཅོལ་མཁན་མང་པོ་ཞིག་གིས་ཀྱང། གདམས་ངག་དང། མན་ངག་ཟབ་ཁྱད་ལྡན་པ་ཡོད་མཁན་གྱི་བླ་མ་དེ་དག་བཙལ་ནས། དེ་ལ་ཡོད་པའི་གདམས་པ་དང་མན་ངག་ཟབ་མོ་དེ་དག་རང་ཉིད་ལ་ཐོབ་ཐབས་བྱས་ཏེ། རང་ཉིད་ཡོད་ཚད་ལས་མཆོག་ཏུ་གྱུར་པ་ཞིག་བྱ་འདུན་བསྐྱེད་ནས། དེའི་ལས་ལ་འབད་བརྩོན་བྱེད་བཞིན་པ་མཐོང་ཆོས་སུ་ཡོད་པ་ཞིག་ཡིན་ལ། ཆོས་འཚོལ་མཁན་མང་པོ་ཞིག་ལ་དེ་ལྟ་བུའི་རེ་བསྙེག་དང་མངོན་འདོད་ཆེན་པོ་ཡོད་པ་ལ་བརྟེན་ནས་བླ་མ་དགེ་བཤེས་སོགས་ཆོས་བཤད་མཁན་མི་ཉུང་བ་ཞིག་གིས་ཀྱང། རང་ཉིད་གདམས་པ་དང་མན་ངག་དམིགས་བསལ་བ་དེ་དག་ཡོད་མཁན་གྱི་བླ་མ་ཡིན་པའི་རྣམ་འགྱུར་མངོན་ཐུབ་བྱེད་ཀྱི་ཡོད་པ་དང། དེ་ལ་བརྟེན་ནས་རྒྱུ་དངོས་དང་འཁོར་ཚོགས་ལོངས་སྤྱོད་ཆེན་པོ་ཆགས་ཀྱི་ཡོད་པ་དེ་ཡིན། འོན་ཀྱང་བླ་མ་མཆོད་པའི་ཆོ་ག་འདིར་གསལ་བའི་མན་ངག་དེ་ནི། ལྐོག་ལྐོག་སུད་སུད་ན། གབ་སྦས་བྱེད་བཞིན་པའི་གང་ཟག་ངོ་མཚར་ལྡན་པ་ཞིག་ལ། གང་ཞིག་ནས་ཐོབ་ཀྱང་དེ་ཉིད་གསང་སྟབས་ཀྱིས། ལས་བསོད་ཆེས་ཆེར་ལྡན་པའི་གདུལ་བྱ་རེ་ཟུང་ལ། ངོ་སོ་དང་བཅས་ཏེ་གནང་རྒྱུ་ཞིག་གཏན་ནས་མ་ཡིན་པར། བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་ཀྱིས་མི་རྣམས་ལ་ཇི་ལྟར་མངོན་མཐོའི་ལུས་རྟེན་རྙེད་ཐབས་དང། དེ་ནས་རང་གཅིག་པུའི་ཆེད་དུ་དགེ་ཚོགས་ལ་འབད་པའི་ཐར་པའི་བཙན་ས་ཟིན་ཅིང། དེ་ནས་གཞན་དོན་ཁོ་ན་ལ་བརྩོན་པའི། རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཐབས་གསུངས་པ་དེ། གདམས་པ་དང་མན་ངག་མཐར་ཐུག་ཆགས་ཀྱི་ཡོད། ད་དེ་ནས་དམ་པའི་མན་ངག་ཟེར་ནས་ད་དམ་པའི་སྐྱེས་བུ། གཅིག་ནས་གཅིག་ཏུ་བརྒྱུད་པས། ཨེ་ནི་མན་ངག་དང་ལྡན་པ་གསུང་ཡོང་དུས། ད་མདོ་རྒྱུད་ནས་མར་བཤད་ཡོང་དུས་ཀ་ར། མདོ་ནས་མར་བཤད་ཡོང་དུས་ཁ་ཟི་གོང་དུ་ཞུས་པ་ནང་བཞིན་བྱས་ཏེ། གང་ལྟར་ལམ་རིམ་གྱི་ཟབ་རྒྱས་གཉིས་ཀྱི་བརྒྱུད་པ་དེ་རིགས་བྱམས་འཇམ་དབྱངས་ནས་མར་བྱམས་འཇམ་དབྱངས་དང་ཀླུ་སྒྲུབ་ཐོགས་མེད་ནས་མར་བརྒྱུད་པའི་ཟབ་རྒྱས་ཀྱི་གདམས་པ་དེ་རིགས་ནི། ཟབ་རྒྱས་ཀྱི་གདམས་པའི་མན་ངག་ལས་ཨ་ནི་མར་བརྒྱུད་པའི་མན་ངག་གི་གནད་ཚང་བ་ཞིག་བྱས། དེ་འདྲ་ཡིན་པ་ཡིན་དུས་ད་ནི་ལམ་རིམ་གྱི་ཨ་ནི་ཆེ་བ་བཞི་དང་ཁྱད་ཆོས་ཆེན་པོ་གསུམ། གསུང་ཡག་གི་ཟབ་ཁྱད་དེ་དེ་འདི་ལ་ཡང་ཚང་བྱས་ཡོད་པ་ཡིན་པ་རེད། ད་ཡང། རླབས་ཆེན་སྤྱོད་བརྒྱུད་ཟེར་ནས། འཇམ་དབྱངས་ནས། ཨ་ནི། གྲུབ་ཆེན་ཨེ་ལ་དྷ་རི་དང་ཨ་ནི་ཞི་བ་ལྷ་སོགས་ནས་མར་བརྒྱུད་བཤད་པའི། ཨ་ནི། རླབས་ཆེན་སྤྱོད་བརྒྱུད་ཟེར་ནས། རྩ་བ། བྱང་ཆུབ་སེམས་སྦྱོང་གི་ཐབས་ཀྱི། ཐབས་ཨེ་ནི་རྒྱ་ཆེ་བའི་ཕྱོགས། ཨེ་ནི་བྱང་ཆུབ་སེམས་སྦྱོང་སྐོར་ཡིན་པ་གང་ཞིག་ལ། དེ་ཡང་གཅིག་སྒོམ་སྟངས་དེ་རྣམ་དཔྱོད་ཅན་གྱི་སྒོམ་སྟངས་རེད། རླབས་ཆེན་པོ་ཞིག་གི་ཐོག་ནས་སྒོམ་གྱི་ཡོད་པ་ཡིན་དུས་རླབས་ཆེན་སྤྱོད་བརྒྱུད་གསུངས་ཏེ། ད་རླབས་ཆེན་བཅུ་རྒྱུད་ནས། རླབས་ཆེན་སྤྱོད་བརྒྱུད་ནས་མར་བརྒྱུད་པའི། ཨེ་ནི་བྱང་ཆུབ་སེམས་སྦྱོང། མདོར་ན་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་ཚུལ། འོ་འདི་ཡི་འདིའི་མན་ངག། ཨེ་ནི་ཆ་ཚང་འདི་ན་ཐོན་ཡོང་གི་ཡོད་པ་ཡིན་དུས། ཨེ་ནི། རྡོ་རྗེ་ཉི་མ་ལྗོན་ཤིང་བཞིན། གཞུང་དོན་ལ་སོགས་ཤེས་པར་བྱ་གསུང་བ་ནང་བཞིན་གྱི། བློ་སྦྱོང་གི། ཨེ་ནི། ཆེ་བ་འདི་ཡི་འདི། ཨེ་ནི། གཞུང་འདི་ལ་ཡང་ཚང་གི་ཡོད། ཅེས་མདོ་དོན་ཡིན་གྱི་ཨེ་ནི། ཟབ་པ་དང་རྒྱ་ཆེ་བ་དང། རྒྱ་ཆེ་བ་ལས་ནི་བྱམས་པ་ནས་མར་བརྒྱུད་པའི་ད། རྒྱ་ཆེན་སྤྱོད་བརྒྱུད་གཅིག་དང། འཇམ་དབྱངས་ནས་ཡང་མར་བརྒྱུད་པའི་རླབས་ཆེན་སྤྱོད་བརྒྱུད་ཟེར་ནས་བརྒྱུད་པ་དེ་ཐམས་ཅད་ནས་མར། ད། བརྒྱུད་ནས་ཡོང་བསྡད་པའི་མན་ངག། ཨེ་ནི། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ། ད། འདི་བརྒྱུད་པ་རིང་བརྒྱུད་དབང་དུ་བྱས། ད། བརྒྱུད་པ་ཉེ་བརྒྱུད་དབང་དུ་བྱས་པ་ཡིན་ན། ཨེ་ནི། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི། ད། ཨ་ནི། ག་ཤོག་ལ་བུད་གི། གོང་མའི་སྐབས་ལ་ཡ། ཨ་ནི་རྗེ་བཙུན་འཇམ་དཔལ་དབྱངས། ཨ་ནི་དངོས་སུ་བུད་གི། ད་ཐད་ཀར་བུད་གི་ཞལ་གཟིགས་མེད་པར་བྱས། ཞལ་མ་གཟིགས་པའི་སྐབས་ལ་ཡ། ད་ཐད་ཀར་བུད་གི་ཞལ་གཟིགས་མ་བྱུང་གོང་ལ་ཡ། ཨ་ནི་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ལ་དེའི་གོང་ནས་རྗེ་རིན་པོ་ཆེ་ལ་རྗེ་རིན་པོ་ཆེ་ལ་འཇམ་དཔལ་དབྱངས་ཞལ་གཟིགས་མ་བྱུང་གོང་ནས་རྟོགས་ལྡན་འཇམ་དཔལ་རྒྱ་མཚོ་ལ་ཞལ་གཟིགས་ཡོང་གི་ཡོད་པ་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཀུན་གཟིགས་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་བླ་མ་མཆོད་པའི་ཆོ་ག་མཛད་པའི་སྐབས་ཀྱི་བླ་མའི་མན་ངག་སྨྲས་པ་དེ་ནི་གང་ཟག་བྱེ་བྲག་པ་གཅིག་དང་གདམས་ངག་ཏུ་གྲགས་པའི་གསང་དམིགས་ལ་མེ་བཙའ་འཇོག་པ་ལྟ་བུ་ཞིག་ལ་གོ་རྒྱུ་མིན་པར་ཕྱོགས་བཅུའི་རྒྱལ་བ་ཀུན་གྱི་མཁྱེན་རབ་ལྷ་སྐུ་བཞིན་ལག་གི་རྣམ་པར་ཤར་བ། རྗེ་བཙུན་འཇམ་པའི་དབྱངས་ནས་ཤིང་རྟ་ཆེན་པོ། སློབ་དཔོན་ཀླུ་སྒྲུབ་ལ་བརྒྱུད་པའི་ཡུམ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དངོས་བསྟན་སྟོང་ཉིད་ཀྱི་རིམ་པ་གསལ་བོར་བཀྲལ་བའི་གདམས་པ་དང་མན་ངག་གི་བརྒྱུད་པ་བར་མ་ཆད་པ་དེ་ལ་ཟབ་མོ་ལྟ་བརྒྱུད་དུ་གྲགས་པ་དང། རྗེ་བཙུན་བྱམས་པ་མགོན་པོ་ནས། ཤིང་རྟ་ཆེན་པོ་འཕགས་པ་ཐོགས་མེད་ལ་བརྒྱུད་པ། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི། སྦས་དོན་མངོན་རྟོགས་ཀྱི་རིམ་པ་རྣམས། དངོས་པོ་བརྒྱད་དང་དོན་བདུན་ཅུར་བཀྲལ་བའི། གདམས་པ་དང་མན་ངག་གི་བརྒྱུད་པ་བར་མ་ཆད་པ་དེ་ལ། རྒྱ་ཆེན་སྤྱོད་བརྒྱུད་དུ་གྲགས་པ་གཉིས་ནི། སྐྱེས་བུ་ཞིག་འཚང་རྒྱ་བའི་ཐབས་ལམ་ཡོངས་རྫོགས་མ་ཚང་བ་མེད་པར་བསྟན་པའི་གདམས་ངག་གོང་ན་མེད་པ་དེ་ཡིན་ལ། ད་དུང་བརྒྱུད་པ་གཞན་གསུམ་པ་ཞིག་ཀྱང་ཡོད་པ་ནི། ཤེས་རབ་ཀྱི་ལྷ་རྗེ་བཙུན་འཇམ་པའི་དབྱངས་ནས་སློབ་དཔོན་ཆེན་པོ་ཞི་བ་ལྷ་ལ་བརྒྱུད་པའི་བྱང་ཆུབ་སེམས་སྦྱོང་གི་གདམས་པ་སྟེ། དབང་པོ་རྣོན་པོའི་རིགས་ཅན་གྱི་བྱང་ཆུབ་ཀྱི་སེམས་སྦྱོང་སྟངས་ཏེ། བདག་གཞན་མཉམ་པར་བརྗེ་བའི་སྒོ་ནས་བྱང་ཆུབ་ཀྱི་སེམས་སྦྱོང་བ་དེ་ཉིད་སེམས་སྦྱོང་སྟངས་གཞན་དག་ལས། རླབས་ཆེན་པོ་ཡོད་པ་ལ་བརྟེན་ནས་རླབས་ཆེན་སྤྱོད་བརྒྱུད་དུ་གྲགས་པ་བཅས། ཇོ་བོ་རྗེ། དཔལ་ལྡན་ཨ་ཏི་ཤ་ལ་བཞུགས་པའི་གདམས་ངག་རྣམས་ཡིག་ལམ་དུ་ཕབ་པ་ནི། བྱང་ཆུབ་ལམ་གྱི་སྒྲོན་མ་བྱ་བའི་བསྟན་བཅོས་དེ་ཉིད་ཡིན་ཞིང། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོས་གདམས་ངག་དེ་དག་གི་བརྒྱུད་པ་མ་ཚང་བ་མེད་པར་ཕྱོགས་གཅིག་ཏུ་བསྡུས་ཏེ། བྱང་ཆུབ་ལམ་རིམ་དུ་བཀོད་པར་མཛད་ཅིང། འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་མདོ་སྔགས་ཟུང་དུ་འབྲེལ་བའི། རིང་ལུགས་དྲི་མ་མེད་པ་དེ་ཉིད་ལ། འཆད་རྩོད་རྩོམ་གསུམ་གྱི་སྒོ་ནས་འཛིན་སྐྱོང་སྤེལ་གསུམ་མཛད་པ་ལ། གྲགས་པ་གཞན་ལས་ཆེ་བའི་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས། བླ་མ་མཆོད་པའི་ཆོ་ག་འདིའི་ནང་དུ། གོང་གི་གདམས་པ་དང་མན་ངག་རྣམས་བསྡུས་ནས་ཡོད་པས། སྐབས་འདིའི་གདམས་པ་དང་མན་ངག་རྣམས་ཀྱང། གོང་གི་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོ་ནས་བརྒྱུད་པའི་གདམས་པའི་ཆུ་བོ་སུམ་འདྲེས་དེ་དག་ལ་གོ་དགོས་པ་སྟེ། རྗེ་བཙུན་ཙོང་ཁ་བ་ཆེན་པོས་ཆེས་ཤིན་ཏུ་གསལ་བོར་བསྟན་པ་ནི། བྱང་ཆུབ་ལམ་རིམ་ཆེན་མོའི་ཁུངས་གཏུགས་སའི་གདམས་པ་དང་མན་ངག་རྣམས་ཀྱང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མན་ངག་གི་བསྟན་བཅོས་མངོན་པར་རྟོགས་པའི་རྒྱན་གྱི་མན་ངག་དེ་ཉིད་ལ་གོ་དགོས་པ་གསལ་བོར་བསྟན་པ་དེས་ནི། ཟབ་པ་དང་རྒྱ་ཆེ་བའི་ལམ་གྱི་རིམ་པ་རྣམས་མ་ཚང་བ་མེད་པར་བསྡུ་བའི་མན་ངག་དེ་དག་འགྲམ་དུ་བཞག་ནས་ལུང་པ་ཁུག་ཀྱོག་ན། མངོན་ཤེས་དང་རྫུ་འཕྲུལ་ལ་བརྟེན་ནས་གདམས་པ་དང། མན་ངག་ཡ་མཚན་པ་གནང་བར་གྲགས་པ་ལ་རེ་བར་བྱེད་པ་ནི། རྒྱལ་བའི་གསུང་རབ་ཀྱི་གནད་མ་གོ་བའི་རྟགས་སུ་འགྲེལ་བར་མཛད་པ་སྟེ། སྐབས་འདིའི་ལམ་སྟོན་ཆགས་ཀྱི་ཡོད་པ་དེ་ཡིན། ཁོང་པའི་སྐུ་གཞོན་ནུའི་ཁ་ཐུག་ནས། ཉི་མ་གཅིག་པའི་ཕྱུགས་རྫི་བྱས་ནས་བཞུགས་པའི་ཁ་ཐུག་ལ་ཡ། ཨ་ནི། ད་ཅིག། རིའི་སྒང་ལ་ཡ་ཨ་ནི། ཕྱུགས་རྫི་བྱས་ནས་བཞུགས་བཞུགས་པའི་ཁ་ཐུག་ལ་ཅིག་ཉི་མ་གཅིག་པའི་གློ་བུར་ལ་ཁྲེག་ཏོག་བརྒྱལ་གནང་ཟེར་བྱས། བརྒྱལ་ནས་ཡ་དྲན་པ་སོས་ཡོང་དུས་མདུན་དུ་རྗེ་བཙུན་འཇམ་དཔལ་དབྱངས་སྐུ་མདོག་ནག་པོ་ཅིག་ཨ་ནི་བྱོན་ཟེར་བ་ཡིན་པ་རེད། ཨ་དེ་ནས་བཟུང་སྟེ་ཨ་ནི་བླ་མ་དབུ་མ་པ་ཨ་ནི་ཨོ་ཅེ། མི་དང་མི།

ང་ཚོ་སེམས་རྣམ་གྲངས་ལ་ཡོད་པ་ནི་ཅི་བྱེད་མི་དགེ་དགའ་གདོང་གང་འདྲ་གནས་ཏེ་ཨེ་ནོ། སྒྲུབ་ཕུག་ཞིག་འདུག་ང་དེ་ནང་ལ་རྗེ་རིན་པོ་ཆེ་ནི་མཚམས་དམ་བྱས་ཏེ་བཞུགས་གནང་པའི་ཁ་ཐུག་ལ་ཡ་ནི་རྗེ་བཙུན་འཇམ་དཔལ་དབྱངས་ཐོག་མར་དེ་ནས་ཞལ་གཟིགས་པ་རེད། འོ་དེ་ནས་བཟུང་བ་ཅིག་ཨེ་ནི་ད་གང་འདྲ་ཡིན་རྗེ་བཙུན་འཇམ་དཔལ་དབྱངས་ལས་ཅིག་ད། མདོ་དང་རྒྱུད་སྡེའི་དཀའ་གནད།

ལྷག་པའི་ལྷ་རེ་ཞལ་གཟིགས་ནས་ཏེ། ད་དཔེ་ཆ་གཅིག་ལྟ་མི་དགོས། དེ་ན་ཧ་ལམ་སྒོམ་ཡང་རྒྱབ་མི་དགོས་ཞིག་ལས་གཅིག་ལམ་སང་དངོས་གྲུབ་ལ་རྡོག་རྡོག་རིང་པོ་བསམ། བློ་ལ་ཡང་ང་ཚོ་རེ་བར་ཁ་ཁར་དེ་དེ་ཡོད་ས་མི་འདུག་བ། དེ་ཡང་དངོས་གནས་ད་ནི་དེ་བསམ་བློ་དམ་པོ་ཞིག་ལ་བྱས། འཇམ་དཔལ་དབྱངས་ཀྱིས། ལྟ་བའི་སྐོར་འདི་གཅིག་ཉི་མ་གཅིག་ལྟ་བའི་སྐོར་ཀིར་ན་ལྟ་བའི་སྐོར་གཅིག་གསུངས། འཇར་མི་ཞིག་དེ་གོ་གི་མི་འདུག། ཨེ་མི་གོ་ལགས་ཞེས་གསུངས་དུས་ནས་ཨོ་ད་གལ་ཆེ་གི་མ་རེད་ཟེར་ནས་དཔེ་ཆ་ལ་ལྟོས། གཙོ་བོ་ཨེ་ནི། ཀླུ་སྒྲུབ་ཡབ་སྲས་ཀྱི་གཞུང་ཨེ་ནི་ཟླ་བ་གྲགས་པའི་གཞུང་དེ་ཚོའི་གྲས་ལ་ཨེ་ནི་ཡག་པོ་ལྟོས། ཨེ་ནི་ནང་བཞིན་ཨེ་ནི་ད་ག་ནང་བཞིན་གྱི་ཚོགས་བསགས་སྒྲིབ་སྦྱོང་ཡག་པོ་བྱས། ཨེ་ནི་གཞུང་གི་དཔྱད་པ་རེད། དེ་ད་ག་ནང་བཞིན་གྱི་ཅིག་ཚོགས་བསགས་སྒྲིབ་སྦྱོང་བྱེད་ཡག་རེད། ཨོ་དེ་ཡིད་དེ་ཕེ་གེ། ཨེ་ནི་སྒོམ་དམིགས་པ་ཕེ་གེ་སྒོམ་རྒྱག་ཡག་རེད་དེ་ཡིད་དེ་ཕེ། ཟུང་འབྲེལ་དུ་བྱས་ནས་ཨེ་ནི་ཉམས་ལེན་མཐར་སྐྱེལ་གི་ཡིན་ན་རིང་པོར་མི་ཐོགས་པར་ཨེ་ནི་དབུ་མའི་ལྟ་བ་ཕྱིན་ཅི་མ་ལོག་པ་སྐྱེ་ཐུབ་པ་ཡོང།

ཅིང་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་ཚེ་བརྟན་རྣམ་རྒྱལ་ཡིན་རྣམ་པ་ཚོས་ལས་རིམ་གསན་པར་ཐུགས་རྗེ་ཆེ།